ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་བདུན་རེས་གཟའ་ལྷག་པའི་ལས་རིམ་དེ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ནས་མ་ཧ་ར་ཇ་ས་ཡ་ཇི་རའོ་གཙུག་ལག་སློབ་གཉེར་ཁང་གི་དགེ་སློབ་ཁག་ལ་བོད་མཐོ་སྒང་ནི་འཛམ་གླིང་རང་བཞིན་གྱི་གལ་གནད་སྐོར་གསུང་བཤད་གནང་བ་དང་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་དང་བོད་ཀྱི་གནད་དོན་ཐད་ངོ་སྤྲོད་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་བྱ་བ་ཐེངས་དང་པོ་ཆགས་རྒྱུ་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང་དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་སྒར་བཙུགས་གནང་བའི་སྐོར་དང། བཞུགས་སྒར་རྡ་རམ་ས་ལའི་སྨན་རྩིས་ཁང་གི་སྨན་པ་བསྟན་པ་ཆོས་འཕེལ་ལགས་ཉེ་ཆར་སྙུང་ནད་ཀྱིས་དགོངས་པ་རྫོགས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བལ་ཡུལ་གྱི་གསར་ཤོག་ཁག་ཅིག་གིས་རྒྱ་ནག་ལ་ཕོག་ཐུག་འགྲོ་སྲིད་པའི་གནས་ཚུལ་གང་ཡང་བཀོད་སྤེལ་བྱེད་ཀྱི་མེད་པའི་སྐོར་བལ་ཡུལ་ནང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཕྱག་ལས་གནང་མཁན་བཟང་པོ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲི་ལེ་ཚན་ནང་དབུས་བོད་མིའི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་ཨ་རིའི་མི་ནེ་སོ་ཏ་མངའ་སྡེ་ནང་ས་གནས་གཞོན་ནུ་ལྷན་ཚོགས་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྲུང་བརྩི་ཞུས་པའི་གནད་དོན་དང

གསུང་བཤད་གནང་ཡོད་ཅིང། ཨེ་ཤི་ཡའི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་བར་མཐུན་ལམ་གྱི་འབྲེལ་བ་དང་ལྷོ་ཤར་ཨེ་ཤི་ཡའི་ས་ཁུལ་དུ་ཆུའི་དཀའ་ངལ་སེལ་ཐབས་སུ་བོད་རྒྱའི་རྩོད་རྙོག་དེ་མྱུར་དུ་སེལ་ཐབས་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་གནང་སྟེ་འཚེ་མེད་ཞི་བའི་ཐབས་ལམ་དང། གྲོས་མོལ། མིང་དོན་མཚུངས་པའི་རང་སྲིད་རང་སྐྱོང་བཅས་ཀྱི་བརྒྱུད་བོད་ནང་རང་དབང་སླར་གསོ་ཡོང་ཐབས་བྱ་རྒྱུའི་སྲིད་བྱུས་ཐད་གསུང་བཤད་གནང་ཡོད་པ་རེད། ཉིན་དེར་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཀྱང་བོད་མི་མང་སྤྱི་འཐུས་ལྷན་ཁང་གི་རྒྱུན་ལས་ཚོགས་ཁང་དུ་མ་ཧཱ་ར་ཇཱ་ས་ཡ་ཇི་རའོ་གཙུག་ལག་སློབ་གཉེར་ཁང་གི་སློབ་མ་བཞི་བཅུ་ཞེ་དྲུག་ལ་བོད་ཀྱི་དམངས་གཙོའི་འཕེལ་རིམ་དང་སྤྱི་འཐུས་ལྷན་ཚོགས་ཀྱི་སྒྲོམ་གཞི། ལས་དོན་བཅས་ཀྱི་སྐོར་ལ་ཞིབ་ཕྲའི་ངོ་སྤྲོད་གནང་ཡོད་པ་རེད་འདུག། ཁོང་གིས་ད་དུང་རྒྱ་ནག་གིས་བོད་ནང་ཁྲིམས་འགལ་གྱིས་བཙན་འཛུལ་བྱས་པ་དང་རྒྱ་ནག་གིས་བོད་ནང་སྤེལ་བའི་བྱ་སྤྱོད་ལ་འགན་ལེན་བྱེད་དགོས་པ་དང། བཙན་ཤེད་ཀྱིས་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཏང་སྟེ་རང་གི་སྐད་ཡིག་དང་རིག་གཞུང་ཆོས་ལུགས་བཅས་ལ་སློབ་སྦྱོང་བྱ་རྒྱུའི་ཐོབ་ཐང་མེད་པ་བཟོས་པ་སོགས་ཀྱི་ཐད་ལ་གསལ་བཤད་གནང་ཡོད་པ་རེད་འདུག། ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་རྒྱ་གར་གཞུང་དང་རྒྱ་གར་མི་མང་གིས་བོད་མིའི་སྤྱི་ཚོགས་ལ་བློ་བརྟན་འགྱུར་མེད་ཀྱིས་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཏེ་སློབ་མ་ཚོས་བོད་མིའི་འཐབ་རྩོད་ཐོག་གོ་རྟོགས་འཕེལ་ཐུབ་ཙམ་མིན་པར་སོ་སོའི་མངའ་སྡེའི་གྲོས་ཚོགས་དང་དབུས་རྒྱལ་ཡོངས་ཀྱི་གྲོས་ཚོགས་སུ་བོད་ཀྱི་གནད་དོན་སྐོར་གླེང་སློང་ཡོང་ཐུབ་པའི་འབད་བརྩོན་བྱ་དགོས་པའི་སྐུལ་མ་གནང་ཡོད་པ་རེད་འདུག། ཉེ་ཆར་ཨ་མི་རི་ཀས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ལ་ཉེས་ཆད་བཏང་བར་འཁོན་ལན་སློག་ཆེད་ཨ་མི་རི་ཀའི་བཟོ་ཚོང་ལས་ཁང Kharon དང་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་ཐེར་འདོན་གནང་མཁན་ཉམས་ཞིབ་པ་གཉིས་བཅས་རྒྱ་ནག་གིས་ཉེས་ཆད་གཏོང་རྒྱུའི་ཐོ་གཞུང་ནང་བཅུག་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་གིས་ཤིང་ཅང་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ཐད་ནས་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཕྱི་ཟླ་བཅུ་གཉིས་པའི་འགོ་སྟོད་དུ་རྒྱ་ནག་ལ་ཉེས་ཆད་གསར་པ་བཏང་བ་ལྟར། རྒྱ་ནག་གཞུང་གིས་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་ཨ་མི་རི་ཀར་གནས་ཚུལ་མཁོ་སྤྲོད་བྱེད་མཁན་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཁེ་རོན་ཞེས་པ་དང་དེ་བཞིན་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་འབྲེལ་བ་ཡོད་པའི་ཉམས་ཞིབ་ཀྱི་ཕྱག་ལས་གནང་མཁན་ཁེ་རོན་བཟོ་ཚོང་ལས་ཁང་གི་འགན་འཛིན་ཨི་ཧུ་དང་ཝ་ཤིང་ཏོན་དུ་ཡོད་པའི་ཉམས་ཞིབ་ཁང་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་ཉམས་ཞིབ་པ་ནི་ཀོ་ལེ་མོར་ཀེར་གཉིས་ལ་ཉེས་ཆད་བཏང་བའི་སྐོར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ཉིན་རྒྱ་ནག་ཕྱི་སྲིད་ལྷན་ཁང་གསལ་བསྒྲགས་བྱས་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གིས་ཤིང་ཅང་ནང་དུ་ངལ་རྩོལ་བཙན་འདེད་བྱེད་པ་དང་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་ཁོང་གཉིས་ཀྱིས་སྙན་ཐོ་ཐེངས་འགའ་ཤས་བཏོན་ཡོད་པར་བརྟེན་ཉེ་ཆར་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཤིང་ཅང་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་རྒྱ་ནག་གཞུང་གི་བྱ་སྤྱོད་ཐོག་ནས་རྒྱ་ནག་གཞུང་ལ་ཉེས་ཆད་བཏང་བར་རྒྱ་ནག་གཞུང་གིས་དེར་འཁོན་ལན་སློག་པ་ཞིག་ཡིན་པ་རེད། རྒྱ་ནག་ཕྱི་སྲིད་ལྷན་ཁང་མགྲིན་ཚབ་པ་མའོ་ཉིང་གིས་ཨ་མི་རི་ཀས་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་བེད་སྤྱོད་བྱས་ནས་རྒྱ་ནག་གི་དཔོན་རིགས་དང་རྒྱ་ནག་ཚོང་ལས་ཁང་གི་ཐོག་ལ་ཉེས་ཆད་བཏང་བ་དང་རྒྱ་ནག་རྒྱལ་ནང་གི་གནད་དོན་ལ་ཚབས་ཆེའི་ཐེ་བྱུས་བྱེད་པ། རྒྱལ་སྤྱིའི་ཁྲིམས་ལུགས་སོགས་དང་འགལ་འཛོལ་བྱེད་ཀྱི་ཡོད་པའི་སྐོར་བཤད་དེ། ཨ་མི་རི་ཀས་རྒྱ་ནག་ལ་མིང་རྗེས་ངན་པ་བཟོ་རྒྱུ་མཚམས་འཇོག་བྱ་དགོས་པ་དང་རྒྱ་ནག་གི་དཔོན་རིགས་དང་ཚོང་ལས་ཁང་གི་ཐོག་ལ་བཀལ་བའི་ཉེས་ཆད་བཏང་བའི་ཁྲིམས་འགལ་གྱི་སྲིད་ཇུས་ཕྱིར་འཐེན་བྱ་དགོས་པ་དང་རྒྱ་ནག་གི་ངལ་རྩོལ་བཙན་འདེད་འགོག་ཐབས་ཀྱི་ཁྲིམས་གཞི་ཟེར་བ་སོགས་ལག་བསྟར་བྱེད་རྒྱུ་མཚམས་འཇོག་བྱ་དགོས་པའི་འབོད་སྐུལ་བསྐྱར་དུ་ཞུ་གི་ཡོད། གལ་ཏེ་ཨ་མི་རི་ཀའི་ངོས་ནས་མཐའ་གཅིག་ཏུ་དེ་ལྟར་ལག་བསྟར་གནང་བ་ཡིན་ཚེ་རྒྱ་ནག་ཕྱོགས་ནས་མཐའ་མཇུག་བར་ཁ་གཏད་གདོང་ལེན་བྱ་རྒྱུ་ཡིན་ཞེས་བཤད་ཡོད་པ་རེད་འདུག། རེས་གཟའ་ཉི་མའི་ཉིན་མཚོ་སྔོན་ཞིང་ཆེན་གསེར་ཆེན་རྫོང་དུ་གློག་གི་ནུས་ཤུགས་བསྐྲུན་ཐུབ་པའི་གློག་ཤུགས Watt དུང་ཕྱུར་དགུ་ཡི་ཉི་ནུས་འོད་གློག་གི་ལས་གཞི་འགོ་འཛུགས་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ཉིན་གནས་ཚུལ་སྤེལ་འདུག་རྒྱ་ནག་གི་ཆུ་རགས་གསུམ་ཞེས་པའི་ཁེ་གཉེར་ལས་ཁང་གིས་བརྗོད་པ་ལྟར་ན། ཐེངས་འདིའི་ཉི་འོད་གློག་ཤུགས་ཀྱི་ལས་གཞི་འདི་མཚོ་སྔོན་ཞིང་ཆེན་ནས་རྒྱ་ནག་གི་ཧའེ་ནན་ཞིང་ཆེན་ལ་ཆེས་མཐོའི་གློག་ཤུགས་ཀྱི་ནུས་པ་འདྲེན་གཏོང་བྱེད་པའི་བརྒྱུད་ལམ་གྱི་ལས་འཆར་རིམ་པ་གཉིས་པ་དེ་ཡིན་པ་དང། ལས་འཆར་འདི་ནི་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་ཟེར་བའི་གསེར་ཆེན་རྫོང་གི་ནང་བཙུགས་ཡོད་ཅིང་དེ་ནི་བོད་མདོ་དབུས་མཐོ་སྒང་གི་ས་ཁྱོན་ཧེཀ་ཐར་གཅིག་སྟོང་ལྔ་བརྒྱ་བཞི་བཅུ་དང་རྒྱ་མཚོའི་ངོས་ནས་མཐོ་ཚད་མི་ཊར་སུམ་སྟོང་ཙམ་གྱི་ས་ཁྱོན་ཚུད་ཡོད་འདུག། མཚོ་སྔོན་ཞིང་ཆེན་ནི་ཆུ་དང་རླུང་ཉི་ནུས་ལྟ་བུའི་གཙང་ཞིང་འབྱོར་ཕྱུག་ལྡན་པའི་ས་ཁུལ་ཡིན་ཏེ་ནུས་ཤུགས་གསར་པ་མཁོ་སྤྲོད་བྱེད་པའི་བཟོ་གྲྭ་བརྒྱབ་སའི་ས་ཆ་ཕུལ་དུ་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག་བོད་ཀྱི་ས་ཁུལ་ཁག་ནང་ཉི་ནུས་གློག་འདོན་གྱི་ལས་འཆར་ཁག་ཅིག་སྤེལ་བའི་སྐབས་ས་གནས་ཀྱི་བོད་མི་འབྲོག་པ་དང་ཁུལ་དེར་གནའ་སྔ་མོ་ནས་གནས་སྡོད་བྱེད་མཁན་ཚོའི་སྲོལ་རྒྱུན་གྱི་འཚོ་བ་ལ་དོ་ཕོག་འགྲོ་གི་ཡོད་པ་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ནི་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་བྱེད་པ་ཐེངས་དང་པོ་ཆགས་རྒྱུ་ཡིན་པའི་སྐོར་ལ་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་ཉིན་ནས་བཟུང་བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གིས་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་ཌུ་ནས་བོད་ཀྱི་རྒྱལ་ས་ལྷ་སའི་གོང་དཀར་གནམ་ཐང་བརྒྱུད་གནམ་གྲུ་ཤར་གཏོང་གིས་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་དང།

དོགས་ཟོན་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང་བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་བལ་ཡུལ་དང་རྒྱ་ནག་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་ལྷ་སའི་གོང་དཀར་གནམ་ཐང་བརྒྱུད་བལ་ཡུལ་ནས་ལྷ་སར་གནམ་གྲུ་ཐད་ཀར་འཕུར་རྒྱུའི་ཚོད་ལྟ་བྱས་ཡོད་པ་བཀོད་འདུག་ལ་ཚོང་གཉེར་ཁང་དེའི་ལས་བྱེད་ཅིག་ནས་དེ་སྔ་རྒྱ་ནག་གི་སི་ཁྲོན་མཁའ་འགྲུལ་གནམ་གྲུ་དང་རྒྱ་ནག་མཁའ་འགྲུལ་གནམ་གྲུ་གཉིས་བལ་ཡུལ་ནས་ཐད་ཀར་ལྷ་སར་འཕུར་བཞིན་ཡོད་ཀྱང་བལ་ཡུལ་གཙོས་ཕྱིའི་རྒྱལ་ཁབ་ནས་ལྷ་སར་གནམ་གྲུ་འཕུར་རྒྱུ་མེད་པས་ཐེངས་འདིར་བལ་ཡུལ་ཧི་མ་ལ་ཡའི་གནམ་གྲུ་ཐད་ཀར་ལྷ་སར་འཕུར་ཐུབ་པ་དེ་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་འཕུར་བ་ཐེངས་དང་པོ་དེ་ཆགས་ཡོད་པས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་མཛད་སྒོ་འཚོགས་རྒྱུ་ཡིན་པ་བརྗོད་བྱུང། བལ་ཡུལ་ན་གནས་སྡོད་བོད་པ་འགྲིམ་འགྲུལ་སྐྱེལ་འདྲེན་ཚོང་ལས་ཁང་ཞིག་ནས། ཐེངས་འདིར་བལ་ཡུལ་ནས་ལྷ་སར་འཕུར་རྒྱུའི་ཧི་མ་ལ་ཡའི་གནམ་གྲུའི་རིན་གོང་བལ་སྒོར་བདུན་ཁྲི་ལྔ་སྟོང་ཡིན་སྐོར་བརྗོད་བྱུང་ལ། ཡང་སན་ཐོ་ཤར་མ་ལགས་ནས་བོད་དང་བལ་ཡུལ་ལ་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པ་དེ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་འོག་རྒྱལ་ཁབ་གཉིས་ཀྱི་མི་དམངས་ཕན་ཚུན་འབྲེལ་མཐུད་བྱེད་ཐབས་ཤིག་ཆགས་ཡོད་སྐོར་བརྗོད་བྱུང། བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་གསལ་བ་ལྟར་ན་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་བལ་ཡུལ་རྒྱལ་ས་ནས་སྔ་དྲོའི་ཆུ་ཚོད་བདུན་དང་སྐར་མ་ཉི་ཤུ་རྩ་ལྔ་སྟེང་གནམ་གྲུ་འཕུར་འགོ་བཙུགས་ཏེ་ཆུ་ཚོད་བཅུ་གཅིག་སྟེང་བོད་ཀྱི་རྒྱལ་ས་ལྷ་སར་འབྱོར་རྒྱུ་ཡིན་པ་དང་དེའི་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན་འཕུར་སྐྱོད་བྱ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང་དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་བཅོས་བྱེད་ཡུལ་བཙུགས་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་ཆེད་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང་དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་ཁང་བཙུགས་གནང་འདུག་དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དང་འབྲེལ་བའི་ཆོས་འབྲེལ་བཀའ་དྲིན་ཆེ་རྒྱུ་དང་དེ་བཞིན་རིས་མེད་ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་དང་ཚོགས་བཞིན་པ་སོགས་དང་བསྟུན་ནས། ས་གནས་སུ་ཕྱི་ནང་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་པ་དང་བསྟུན་ནས། ཡང་ལྷོ་ཕྱོགས་སྦེལ་ཀོབ་སེར་བྱེས་འཕྲོད་བསྟེན་ནས་གོང་ས་མཆོག་གི་དགོངས་བཞེད་ལམ་སྟོན་ལྟར། ལོ་ལྟར་དགུན་དུས་རྡོ་རྗེ་གདན་དུ་གསུང་ཆོས་སྐབས། དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་ཆེད་རིན་མེད་སྨན་སྒར་བཙུགས་ཏེ། ཞབས་ཞུ་སྒྲུབ་གནང་གི་ཡོད་པ་ལྟར་ད་ལོ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ནས་དབུ་འཛུགས་ཀྱིས། ཟླ་བ་རྗེས་མའི་ཕྱི་ཚེས་གསུམ་བར་རིན་མེད་སྨན་སྒར་འདིའི་ནང་སེར་བྱེས་འཕྲོད་བསྟེན་གྱི་རྒྱ་གར་སྨན་པ་གཅིག་གིས་གཙོས་པའི་སྨན་པ་གསུམ་དང་སྨན་ཞབས་པ་ལྔ་དང། དེ་བཞིན་དགེ་འདུན་པ་ཕྱག་རོགས་བཅས་ཁྱོན་ལས་བྱེད་ཉི་ཤུ་རྩ་ལྔ་ཡིས་མཉམ་སྒྲུབ་གནང་གི་ཡོད་པ་རེད་འདུག་དེའི་སྐོར་སེར་བྱེས་འཕྲོད་བསྟེན་འགན་འཛིན་དགེ་བཤེས་ཐུབ་བསྟན་ལེགས་བཤད་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
སེར་བྱེས་འཕྲོད་བསྟེན་སྨན་ཁང་ནང་ད་ལྟ་རྒྱ་གར་གྱི་ཌག་ཊར་ཅིག་ཡོད་རེད། ཨཱ་ནི་དེ་ད་ལྟ་དེ་ཡང་གདན་འདྲེན་བྱས་ཡོད་དེ་ནི་མ་འདུག་བདེ་ལེགས་སྨན་ཁང་ནས་དེ་ནི་ད་ལྟ་ང་ཚོ་བོད་ཀྱི་གདན་འདྲེན་ཌག་ཊར་གདན་འདྲེན་ཅིག་བྱས་ཡོད།

ད་དུང་ཁོང་གིས་མུ་མཐུད་གསུངས་ཡག་ལ་སེར་བྱེས་སྨན་ཁང་འདིའི་ནང་སྨན་དོ་པོ་བཅུ་གསུམ་ཙམ་ཅིག་སྦེལ་ཀོབ་ནས་འོར་འདྲེན་གནང་ཡོད་ན་ཡང། ད་དུང་ས་གནས་སུ་མུ་མཐུད་སྨན་ཉོས་པ་སོགས་གནང་སྟེ། གང་ལྟར་སྨན་ཁང་དེ་ཆ་རྐྱེན་ཚང་བའི་སྨན་ཁང་ཚད་ལྡན་ཞིག་ཡིན་པའི་འགྲེལ་བརྗོད་གནང་བྱུང། ད་ཐེངས་འདི་ག་སྨན་དང་དོ་བདག་གྲས་ཀུན་གྱི་སྨན་དོན་ནི་ཆོམ་པ་སྨན་བཅས་ནི་ད་གུ་རུ་གུ་སུ་རྒྱག་དགོས་ཡང་ན་དོ་བདག་འདི་ག་ད་སྨན་གི་ད།

ཁྱོན་ལས་བྱེད་བཅོ་བརྒྱད་ཀྱིས་ཞབས་ཞུ་སྒྲུབ་གནང་སྟེ་སྨན་ཚང་མ་རིན་མེད་གནང་གི་ཡོད་པ་རེད་འདུག་ལ། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་སྨན་སྒར་དེའི་འགན་འཁུར་བ། བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་བར་གཞིགས་ན། ད་ལོ་ནམ་རྒྱུན་དང་མི་འདྲ་བ་ཁོང་རྣམ་པས་ཉིན་མཚན་ལྟོས་མེད་ཀྱིས་ཞབས་ཞུ་སྒྲུབ་གནང་གི་ཡོད་པ་གསུངས་གནང་བྱུང། དེ་སྔོན་ཡིན་ན་ང་ཚོ་གི་ཞོགས་ཀའི་ཉིན་གུང་ལ་མ་གཏོགས་དགོང་དག་མཚན་མོ་ལ་ཡང་ང་ཚོ་གི་ད་དེང་གི་རོགས་རམ་ཞུ་ཐུབ་ཀྱི་ཡོད་མ་རེད། ཡང་ཅིག་ཆོས་ཞུ་བ་མང་པོ་ཅིག་ལ་ཡང་དེ་འདྲའི་དགོང་དག་མཚན་ལ་ཡང་དཀའ་ངལ་འདྲ་བོ་འཕྲད་བྱས་དེ་འདྲ་བྱས་ནས་ཡང་ཅིག། ཡང་མ་སྨན་པ་བསྟེན་གཏུགས་ཞུ་ཡག་རེད་སྨན་གྱི་ཐོག་ལ་དཀའ་ངལ་འཕྲད་ཀྱི་འདུག་བསམ་པ་ལ་ཡང་ད་རིང་འདི་ལ་ང་ཚོའི་གི་ཅིག་དགོང་དག་མཚན་མོ་བར་དུ་ད་ཅིག་ཉིན་གང་མཚན་གང་ཅིག་ང་ཚོའི་གི་ད་ཅིག་ཆོས་ཞུ་བ་རྣམས་ལ་ཡང་ཨ་ནི་ཅིག་འཕྲོད་བསྟེན་གྱི་ད་ཞབས་ཞུ་ཞུ་བའི་གི་དེ་འདྲའི་ཅིག་ང་ཚོའི་གི་དམིགས་ཡུལ་གཙོ་བོ་ཟིན་དུ་ཡོད་ལ། དེ་ནང་བཞིན་མོན་གྷོ་འབྲས་སྤུངས་བློ་གསལ་གླིང་འཕྲོད་བསྟེན་ངོས་ནས་འདི་ཚེས་ཉི་ཤུ་རྩ་ལྔ་ཉིན་ནས་དབུ་འཛུགས་ཀྱིས་ཟླ་བ་རྗེས་མའི་ཕྱི་ཚེས་གཅིག་བར་ཉིན་གྲངས་བརྒྱད་ཀྱི་རིང། སྨན་པ་གཅིག་གིས་གཙོས་པའི་ལས་བྱེད་བཅུ་ཡིས་ཞབས་ཞུ་སྒྲུབ་གནང་གི་ཡོད་ཅིང། ཕྱི་ལུགས་སྨན་དང་བོད་ལུགས་གསོ་བ་རིག་པའི་རིལ་བུ་ལ་སོགས་པ་སྨན་ཁག་ཅིག་རིན་མེད་གནང་གི་ཡོད་པ་རེད་འདུག་དེའི་སྐོར་བློ་གསལ་གླིང་འཕྲོད་བསྟེན་སྨན་ཁང་འགན་འཛིན། དགེ་བཤེས་བྱམས་པ་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ལས་བྱེད་དེ་ང་ཚོ་མི་བཅུ་ཐམ་པ་ཡོད། ཨ་ནས་ད་ལྟ་དུས་ཚོད་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གཉིས་ནས་ཨ་ནས་ཕྱི་ཟླ་དང་པོའི་ཚེས་གཅིག་བར་དུ་ནས་ད་ཡོད་དུས་ཚོད་དེ་རེད། ནས་དེ་བྱས་ནས་རྒྱ་སྨན་རིགས་ད་ག་རེ་དགོས་ན་སྟེར་བ་ཡོད་དེ་རེད། བོད་སྨན་རིགས་དེ་ནི་དམིགས་བསལ་ཨེམ་ཆི་ལ་བསྟེན་མི་དགོས་ཐོག་ནས་ཨ་ནས་བྱུག་ཡག་འདྲ་བོ་དང་བྱུག་རྫས་རིགས་དང་རིན་ཆེན་རིལ་བུ་འདྲ་བོ་དེ་ཚོ་ཚང་མ་ཡོད། དམིགས་བསལ་ང་ཚོ་ཆི་ཞེ་བ་ཡོད་ལ་ཁ་རལ་དང་དེ་ཚོ་ཐོག་ནས་རིན་མེད་ཐོག་ནས་ཕུལ་གྱི་ཡོད་འོ་དེ་འདྲས་ཞུ་ཡག་ཡིན། ཡང་བཞུགས་སྒར་རྡ་རམ་ས་ལ་ནས་ཕེབས་པའི་སྨན་པ་བསྟན་འཛིན་ཆོས་ལྡན་ལགས་དེང་སྐབས་སེར་བྱེས་གྲྭ་ཚང་གི་རིན་མེད་སྨན་སྒར་གྱི་ནང་དྭང་བླངས་ཀྱི་ཞབས་ཞུ་སྒྲུབ་གནང་གི་འདུག་ཅིང་ད་བར་ཁོང་ནས་ཉིན་ཤས་ཀྱི་རིང་ནད་པ་གཟིགས་རྟོག་གནང་བའི་བརྒྱུད་རིམ་ཁྲོད། ནད་པ་མང་ཆེ་བ་ཆམ་ནད་ཡིན་པའི་འགྲེལ་བརྗོད་གནང་བྱུང། ཁྲི་རེ་རེ་རེ་རེ་ལ་ཟླ་ནད་པ་ལྔ་བཅུ། ལྔ་བཅུ་ལྷག་ཙམ་སླེབས་ཀྱི་འདུག་ཉིན་ལྟར་རེ་བཞིན་རོ། ཨཱ་ནི་མང་ཆེ་དྲོ་དེ་ད་ལྟ་འདི་རེད་ཤག་ཚང་མ་ཆམ་པའི་ནད་རྟགས་རོ་བྱེད་རོ། ཨཱ་ནི་མཉམ་དུ་ང་རང་ཚོ་གིས་ད་ལྟ། འདི་ཡོད་རོ། བོད་ད།

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཐེ་ཝན་རྒྱ་ནག་ནས་ཁ་བྲལ་གྱི་བྱ་སྤྱོད་འགོག་རྒོལ་མཐའ་གཅིག་ཏུ་བྱ་རྒྱུ་ཡིན་ཟེར་བཤད་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ཉིན་སྲིད་འཛིན་ཞི་ཅིན་ཕིན་གྱིས་ཐེ་ཝན་རྒྱ་ནག་ནས་ཁ་བྲལ་གཏོང་ཐབས་ཀྱི་བྱ་ཐབས་ཇི་འདྲ་ཡིན་རུང་མཐའ་གཅིག་ཏུ་འགོག་རྒོལ་བྱ་རྒྱུ་ཡིན་པ་དང་ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ནི་འགོག་ཐབས་མེད་པ་ཞིག་རེད་ཟེར་བཤད་ཡོད་ལུགས་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ཤོག་གིས་གནས་ཚུལ་ལུང་འདྲེན་བྱས་ཡོད་པ་དང། དེ་ནི་ཐེ་ཝན་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོ་ཟིན་པར་གཟའ་འཁོར་གཉིས་ཙམ་ལས་མེད་པའི་སྐབས་དེ་བཤད་ཡོད་པ་ཞིག་ཡིན་པ་རེད་འདུག་ཐེ་ཝན་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོ་དེ་ནི་རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འཁེལ་གྱི་ཡོད་ཅིང་རྒྱ་ནག་གི་ཤིན་ཧྭ་གསར་ཤོག་ཐོག་ལ་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱ་ནག་དམར་ཤོག་ཚོགས་པའི་མཐོ་རིམ་དཔོན་རིགས་ཚོར་རྒྱ་ནག་མེས་རྒྱལ་ཁྱིམ་ཚང་ཆེན་པོ་ནི་ངེས་པར་དུ་གཅིག་ཏུ་ཟླ་སྒྲིལ་གཏོང་དགོས་པ་དང་མེས་རྒྱལ་གྱི་ཁྱིམ་ཚང་ཆེན་པོ་ཟླ་སྒྲིལ་གཏོང་རྒྱུ་ནི་འགོག་ཏུ་མེད་པའི་བྱ་བ་ཞིག་རེད་ཟེར་བཤད་ཡོད་ལུགས་ལུང་འདྲེན་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་གྱི་འོས་བསྡུའི་ལས་དོན་དེ་ནི་རྒྱ་ནག་རྒྱལ་ནང་གི་གནད་དོན་ཞིག་ཡིན་པར་ཤོད་ཀྱི་ཡོད་པ་དང་རྒྱ་ནག་གཞུང་གིས་གལ་ཏེ་ཐེ་ཝན་རང་བཙན་ཕྱོགས་སུ་བསྐྱོད་ཐབས་བྱས་ཚེ་དེ་ཡིས་དམག་འཐབ་བྱ་རྒྱུའི་ཉེན་བརྡ་གཏོང་བ་ལྟར་ཐེ་ཝན་མི་དམངས་ཚོར་དམག་འཐབ་དང་ཞི་བདེ་གཉིས་འདེམས་ཀ་བྱེད་མིན་གྱི་དཀའ་ངལ་གདོང་ལེན་བྱེད་དགོས་པའི་གནས་སུ་ལྷུང་ཡོད་པ་རེད། རྒྱ་ནག་གཞུང་གིས་ད་ལྟའི་ཆར་སྲིད་འཛིན་གྱི་རྒྱལ་ཁ་ཐོབ་པའི་རེ་བ་ཆེ་བ་ཡོད་པའི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མིར་འདོད་པ་མེད་པའི་རྣམ་འགྱུར་ཡང་དུ་བསྟན་བཞིན་ཡོད་པ་ནི། གལ་ཏེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མིས་ཐེ་ཝན་སྲིད་འཛིན་གསར་པར་རྒྱལ་ཁ་ཐོབ་པ་ཡིན་ཚེ་ཐེ་ཝན་རྒྱ་ནག་ནས་ཁ་བྲལ་གཏོང་ཐབས་བྱེད་མཁན་གྱི་ཉེན་ཁ་ཅན་གྱི་ཁ་བྲལ་རིང་ལུགས་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཐེ་ཝན་གྱི་སྲིད་འཛིན་འོས་མིའི་མདུན་བསྐྱོད་གནང་མཁན་གྱིས་ཐེ་ཝན་ཕྱོགས་འགལ་ཆབ་སྲིད་ཚོགས་པས་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱས་ཡོད་འདུག། འདི་ནི་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པའི་སྲིད་འཛིན་འོས་མིས་ཟླ་བ་རྗེས་མར་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་དུ་མ་ཞུགས་པའི་སྔོན་ལ་ཕྱི་ཚེས་ཉི་ཤུ་དྲུག་ཉིན་ཕྱོགས་འགལ་ཆབ་སྲིད་ཚོགས་པ་གོ་མིན་ཏང་ལ་སྐྱོན་འཛུགས་བྱས་པ་ཞིག་ཡིན་ཞིང་གོ་མིན་ཏང་གི་ཚོགས་པའི་འགོ་ཁྲིད་ཚོས་མེས་པོ་ཚོས་བྱས་པ་ལྟར་དམར་ཤོག་ཚོགས་པར་ངོ་རྒོལ་བྱེད་པའི་འདུ་ཤེས་དོར་ཟིན་པ་མ་ཟད་མངོན་གསལ་དོད་པོའི་ངང་ནས་རྒྱ་ནག་དམར་ཤོག་གཞུང་ལ་རྒྱབ་སྐྱོར་བྱེད་བཞིན་ཡོད་པའི་སྐོར་གྱི་སྐྱོན་བརྗོད་བྱས་ཡོད་འདུག། ད་ལྟའི་ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་དང་ད་ལྟའི་སྲིད་འཛིན་གཞོན་པ་ལའེ་ཁྲང་ཐའེ་ལགས་ཀྱིས་བརྙན་འཕྲིན་བརྒྱུད་ནས་ཐད་གཏོང་ཐེངས་གཉིས་པ་རྒྱང་བསྲིངས་བྱས་པའི་སྐབས། སྤྱིར་གོ་མིན་ཏང་ཚོགས་པའི་ཚོགས་མི་དག་གིས་སྔོན་མ་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་བྱེད་མཁན་གྱི་ཐའེ་ཝན་གྱི་འགོ་ཁྲིད་བྱས་མྱོང་བའི་ཚོགས་པ་ཞིག་ཡིན་ནའང་ད་ལྟའི་གོ་མིན་ཏང་གི་ཚོགས་པའི་འགོ་ཁྲིད་དག་གིས་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་མི་བྱེད་པ་མ་ཟད། ད་དུང་དམར་ཤོག་ཚོགས་པར་སེམས་པ་ཉེ་བའི་ཕྱོགས་གཏོགས་སུ་གྱུར་འདུག་ཅེས་སྐྱོན་བརྗོད་བྱས་ཡོད་འདུག་རྒྱ་ནག་དམར་ཤོག་ཚོགས་པས་དམག་སྦྱོང་བྱེད་པ་དང་ཆབ་སྲིད་ཀྱི་ཐད་ནས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུར་ཤུགས་རྐྱེན་བཟོ་ཐབས་བྱེད་བཞིན་ཡོད་པ་མ་ཟད་རྒྱ་ནག་གཞུང་གིས་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཁྲིང་ཏེ་ནི་ཁ་བྲལ་རིང་ལུགས་པ་རྒྱ་ནག་ལ་ཉེན་ཁ་ཅན་ཞིག་དང་ཐེངས་འདིར་ཁོང་སྲིད་འཛིན་ལ་བདམས་མིན་ནི་དམག་འཁྲུག་དང་ཞི་བདེ་གཉིས་ཀྱི་འདེམས་ཤོག་ཅིག་ཡིན་ལུགས་བརྗོད་ཀྱི་ཡོད་པ་རེད་འདུག། ཁེ་ནེ་ཏྲའི་གཞུང་གིས་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཁེ་ནེ་ཏྲའི་མི་སེར་གཉིས་ཀྱི་དཔལ་འབྱོར་གྱི་གཞི་རྟེན་ཚུགས་ཐབས་ཀྱི་ཆེད་དུ་དཔལ་འབྱོར་གྱི་གུན་གསབ་གནང་རྒྱུའི་གྲ་སྒྲིག་ཡོད་པ་རེད་འདུག་དེ་ཡང་ཁེ་ནེ་ཏྲའི་མི་སེར་ཡིན་པའི་མཱེ་ཁེལ་སི་པཱ་རོ་ཝོ་དང་མཱེ་ཁེལ་ཁོ་རིག་གཉིས་ནི་རྒྱ་ནག་གཞུང་གིས་ལོ་ངོ་གསུམ་ཙམ་བཙོན་འཇུག་བྱས་པར་བརྟེན་ནས་ཁེ་ནེ་ཏྲའི་གཞུང་གིས་ཁོང་གཉིས་ཀྱི་དཔལ་འབྱོར་སྲ་བརྟན་ཡོང་ཐབས་ཆེད་དུ་ཨ་སྒོར་ས་ཡ་འགའ་ཤས་ཀྱི་གུན་གསབ་སྤྲོད་རྒྱུའི་ཐག་གཅོད་གནང་ཡོད་པའི་སྐོར།

ཁོང་གཉིས་ཀར་གཅིག་མཚུངས་སྤྲོད་དགོས་པ་ཚོད་དཔག་གནང་གི་ཡོད་པ་རེད་འདུག་གནས་ཚུལ་དེའི་ཐད་ལ་གོང་གསལ The Globe and Mail ཞེས་པའི་གསར་འགྱུར་ལས་ཁང་གིས་ཁེ་ན་ཏྲའི་གཞུང་ལ་བཀའ་འདྲི་ཞུས་ཀྱང་ལན་འདེབས་གནང་མི་འདུག་ལ། དོ་བདག་ཁོང་གཉིས་ལ་ཡང་ད་ལྟའི་ཆར་འབྲེལ་བ་བྱེད་ཐུབ་མེད་པ་རེད་འདུག། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འདི་ལོ་ཕྱི་ཟླ་བཅུ་གཉིས་པའི་ནང་ལོ་རྒྱུས་ཐོག་ལ་བྱུང་མྱོང་མེད་པའི་གྲང་ངར་ཆེ་བའི་གནམ་གཤིས་བཏོན་ཏེ་གྲང་ཚད་ཀླད་ཀོར་འོག་གི་བཅུ་རུ་མར་ཆག་པའི་གནས་སྟངས་སུ་གྱུར་ཡོད་ཅིང་ལོ་རྗེས་མར་ཨེལ་ཉི་ཉོ་ཞེས་པའི་གནམ་གཤིས་ཀྱི་རླུང་ངར་འཁོར་རྒྱུག་གི་ཆ་མི་འདྲ་བའི་འོག་ནས་ད་དུང་ཚ་གྲང་རྒྱུན་ལྡན་དང་མི་འདྲ་བ་ཡོང་སྲིད་པར་གནམ་གཤིས་ཁྱད་མཁས་པ་ཚོས་སྔོན་བརྡ་བཏང་ཡོད་པ་རེད་འདུག་འདི་ལོའི་རྒྱལ་ས་པེ་ཅིང་ནང་གནམ་གཤིས་ཚ་གྲང་གི་གནས་བབ་འདི་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ནས་བཟུང་གནམ་གཤིས་ཆེས་ཚ་དྲོད་ཆེ་བའི་གནས་བབ་འོག་ལ་ལྷུང་ཡོད་པ་རེད། དེ་བཞིན་རྒྱ་ནག་གི་ས་ཁུལ་མང་པོར་གྲང་ངར་ཆེ་བའི་གནམ་གཤིས་ཀྱི་གནས་བབ་འོག་ནས་འཁྱགས་ཤིང་སུ་གྱུར་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ད་དུང་གནམ་གཤིས་ཚ་དྲོད་ཆེ་རུ་འགྲོ་སྲིད་པ་དང་གྲང་ངར་ཡང་སྔར་ལས་ཤུགས་ཆེ་རུ་འགྲོ་བའི་ཉེན་ཁ་ཡོད་པ་རྒྱ་ནག་གི་གནམ་གཤིས་ལྟེ་གནས་ཁང་གི་མཁས་པ་ཞིག་གིས CCTV ཞེས་པའི་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ལ་བརྗོད་འདུག། རྒྱ་ནག་གཞུང་འབྲེལ་གྱི་རྒྱ་ནག་ཉིན་རེའི་ཚགས་པར་ཞེས་པའི་ནང་པེ་ཅིང་གནམ་གཤིས་སྔོན་བརྡ་ལས་ཁང་ནས་བདུན་ཕྲག་གཉིས་མ་ཟིན་གྱི་དུས་ཡུན་ནང་པེ་ཅིང་གི་གནམ་གཤིས་གྲང་ཚད་དེ་གྲང་ཤོས་སུ་སླེབས་ཏེ་ཆུ་ཚོད་གསུམ་བརྒྱ་བརྒལ་བའི་རིང་གནས་ཡོད་པ་དང། གནམ་གཤིས་གྲང་ངར་དེས་རྒྱ་ནག་གི་ཞིང་ཆེན་ཁག་ནང་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང་ཧེ་ནན་ཞིང་ཆེན་དུ་ཚ་གློག་འབར་སའི་བཀོལ་སྣོད་ཁ་འགག་པ་སོགས་བྱུང་བར་བརྟེན་སློབ་གྲྭ་སྒོ་བརྒྱབ་པ་དང་འགྲིམ་འགྲུལ་ཆད་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་འདུག། རྒྱ་ནག་གི་གནམ་གཤིས་སྔོན་བརྡ་ལྷན་ཁང་གིས་རྒྱ་ནག་ནང་གི་ཚ་དྲོད་ཀྱི་ཚད་གཞི་འདི་རིམ་གྱིས་རྒྱུན་ལྡན་དུ་གྱུར་པ་དང་བསྟུན་ནས་བདུན་ཕྲག་རྗེས་མར་རྒྱ་ནག་ལ་གནམ་གཤིས་གྲང་ངར་ཆེ་བའི་སྐབས་གཉིས་འཕྲད་སྲིད་པ་བརྗོད་འདུག་དེ་བཞིན་ཚན་རིག་པ་ཚོས་གནམ་གཤིས་ཁོད་མི་སྙོམས་པ་ཤུགས་ཆེ་ཡོང་གཞི་འདི་གོ་ལའི་གནམ་གཤིས་འགྱུར་འགྲོས་ཀྱི་ཤུགས་རྐྱེན་ཇི་ཙམ་ཐེབས་མིན་སོགས་ཞིབ་འཇུག་བྱེད་ཡུལ་ཞིག་ཆགས་ཡོད་འདུག། བོད་ཀྱི་མངའ་རིས་ཁུལ་དུ་ཧ་ལམ་ལོ་ངོ་ཁྲི་བཞི་ལྷག་སྔོན་དུ་མཚོ་བོད་ས་མཐོར་མིའི་རིགས་འཚོ་སྡོད་བྱེད་ཀྱི་ཡོད་པ་ར་སྤྲོད་ཐུབ་ཡོད་པའི་སྐོར་བཤད་འདུག་དེ་ཡང་རྒྱ་ནག་གི་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་སྤྱི་ཁྱབ་ལས་ཁུངས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་ནང་གི་གནའ་རྫས་རྟོག་ཞིབ་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང་མངའ་རིས་ས་ཁུལ་དགེ་རྒྱས་རྫོང་གི་མེ་ལོང་རྟ་ཕུག་ཚུད་ཡོད་པ་དང་མངའ་རིས་ཀྱི་མེ་ལོང་རྟ་ཕུག་ནས་དུས་རབས་མི་འདྲ་བའི་གནའ་རྫས་ཁྲི་ལྷག་ཐོན་པ་དེས

གནའ་སྔ་མོའི་མི་སྡོད་མྱོང་བ་གསལ་བཤད་ཐུབ་ཡོད་ལ་མེ་ལོང་རྟ་ཕུག་ནས་ཐོན་པའི་གནའ་རྫས་ཁག་ཅིག་ནས་མེ་ལོང་རྟ་ཕུག་དེ་ནི་མཚོ་བོད་ས་མཐོའི་ནུབ་རྒྱུད་ནས་རྙེད་པའི་བྲག་ཕུག་གི་གནའ་ཤུལ་ཆེ་གྲས་ཤིག་ཡིན་པ་ཤེས་རྟོགས་ཐུབ་ཡོད་ཟེར་བཤད་ཡོད་པ་རེད། བོད་ཀྱི་མངའ་རིས་ཁུལ་གྱི་མེ་ལོང་རྟ་ཕུག་གི་གནའ་ཤུལ་སྔོག་འདོན་བྱས་པ་དེས་བོད་ཀྱི་བསྐལ་པ་ཡ་ཐོག་གནའ་རྫས་ལ་རྟོག་ཞིབ་བྱེད་པའི་སྟོང་ཆ་ཁ་སྐོང་ཡོད་པ་དང། དེ་ནི་བོད་ཙམ་མ་ཟད་མཚོ་བོད་ས་མཐོའི་གནའ་རྫས་རྟོག་ཞིབ་ཐད་ཀྱི་ཤེས་རྟོགས་གལ་ཆེ་ཞིག་ཡིན་ལུགས་རྒྱ་ནག་གི་ཀྲུང་དབྱང་རླུང་འཕྲིན་བརྙན་འཕྲིན་སྤྱི་ཁྱབ་ལས་ཁུངས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་ནང་གི་གནའ་རྫས་རྟོག་ཞིབ་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང་བཤད་ཡོད་ལུགས་བཀོད་འདུག།

མཆིན་པའི་འབྲས་ནད་ཀྱི་རྐྱེན་གྱིས་ཉེ་ལམ་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་འདས་གྲོངས་སུ་ཕྱིན་འདུག་འོན་ཀྱང་དམ་པ་ཁོང་གི་ཁྱིམ་དུ་ཡོད་པའི་གཅེས་ཕྲུག་ལྟ་བུ་ཡི་ཁྱི་གཉིས་ཀྱིས་ད་དུང་ཁོང་སྒུག་ནས་བསྡད་འདུག་སྨན་པ་བསྟན་པ་ཆོས་འཕེལ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་ལྷ་སར་འཁྲུངས་ཤིང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་ལྷ་ས་གཞུང་བཙུགས་སློབ་གྲྭ་ནས་འབྲིང་རིམ་ཐོན་རྗེས། རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ། རྡ་སར་སྨན་རྩིས་མཐོ་སློབ་ཁང་དུ་འཛུལ་ཞུགས་ཀྱིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་སྐབས་ལྔ་པའི་སྨན་པ་དཀའ་བཅུ་པའི་བསླབ་པ་མཐར་སོན་བྱུང་བ་དང་སྨན་རྩིས་མཐོ་སློབ་ཁང་གི་སྨན་དགེ་ཡི་ལས་གནས་སུ་ཞབས་ཞུ་བསྒྲུབ་འགོ་བཙུགས་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་བར་ལོ་ངོ་སུམ་ཅུ་སོ་ལྔ་ཙམ་གྱི་རིང་སྨན་རྩིས་ཁང་དུ་སློབ་སྤྱིས་གཙོས་པའི་སྨན་གྱི་དགེ་རྒན་སོགས་བཞི་ཡུལ་འདྲ་མིན་གྱི་ནང་ཞབས་ཞུ་བསྒྲུབས་འདུག་ཅིང་སྨན་རྩིས་ཁང་གི་ད་ལྟའི་སློབ་སྤྱི་ངག་དབང་བཟོད་པ་ལགས་ནི་སྨན་པ་འདས་པོ་ཁོང་གི་དགེ་ཕྲུག་ཡིན་པ་དང་ཡུན་རིང་ཕྱག་ལས་ཀྱང་མཉམ་དུ་གནང་མྱོང་ཡོད་འདུག།

ད་ལྟའི་སྨན་རྩིས་ཁང་གི་སྤྱི་ཁྱབ་འགན་འཛིན་ཐུབ་བསྟན་ཚེ་རིང་ལགས་ཀྱིས། རྒན་བསྟན་པ་ཆོས་འཕེལ་ལགས་དགོངས་པ་རྫོགས་པར་སྨན་རྩིས་ཁང་གི་དགེ་ལས་སློབ་ཕྲུག་རྣམས་ཀྱིས་གདུང་སེམས་མཉམ་སྐྱེད་དང་དམ་པ་ཁོང་ལ་མྱ་ངན་རྗེས་དྲན་ཞུས་ཡོད་པ་གསུངས་ཤིང་ཞིང་གཤེགས་དམ་པ་ཁོང་ནི་མི་གཤིས་བཟང་ཞིང་ཡ་རབས་ལྡན་པའི་སྨན་པ་ཞིག་ཡིན་པ་མ་ཟད་ད་བར་སྨན་རྩིས་ཁང་གཙོས་པའི་བོད་མི་སྤྱི་ཚོགས་ལ་ཕན་པའི་བྱ་བ་མང་དག་ཅིག་བསྒྲུབས་ཡོད་པ་དྲན་གསོ་གནང་གི་འདུག།

ཁྱིམ་རྒྱུད་དུ་སྨན་པ་མང་པོ་འཁྲུངས་མྱོང་བའི་མི་རྒྱུད་ཡིན་པར་བརྟེན་ཁོང་བཙན་བྱོལ་དུ་འབྱོར་བའི་རྗེས་རིམ་པས་སྐུའི་གཅེན་པོ་ཞིང་གཤེགས་བློ་བཟང་བསམ་གཏན་ལགས་ཀྱིས་ལམ་སྟོན་མཛད་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་སྨན་རྩིས་ཁང་དུ་འཛུལ་ཞུགས་ཀྱིས་བོད་ཀྱི་གསོ་རིག་ལ་སློབ་གཉེར་གནང་འགོ་བཙུགས་འདུག་གཞན་ཡང་ཁོང་དེ་སྔ་ལྷ་སའི་སྣང་རྩེ་ཤག་གི་ཁྲིམས་དཔོན་ཡང་གནང་མྱོང་འདུག་པ་དང་ཕྱིས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ཆིབས་ཞབས་སུ་ཡོད་པ་དང་བཙན་བྱོལ་དུ་འབྱོར་བའི་རྗེས་ཐོག་མར་བདེ་སྲུང་ལས་ཁུངས་དུ་ཉམས་གསོག་གི་ཕྱག་ལས་ཀྱང་གནང་མྱོང་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་ལེ་ཚན་ནང་བལ་ཡུལ་གྱིས་བོད་དང་ཐའེ་ཝན་སྐོར་གནས་ཚུལ་ཕྲན་བུ་བཀོད་ཀྱང་རྒྱ་ནག་གཞུང་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱེད་པའི་སྟབས་ཀྱིས་བལ་ཡུལ་གསར་ཤོག་ཁག་ཅིག་གིས་རྒྱ་ནག་ལ་ཕོག་ཐུག་འགྲོ་ཟེར་བའི་གནས་ཚུལ་གང་ཡང་བཀོད་སྤེལ་བྱ་གི་མེད་པའི་སྐོར་གནས་ཚུལ་ཐོན་པའི་ཐད་ལ་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཕྱག་ལས་གནང་མཁན་བཟང་པོ་ལགས་སུ་ཚེ་དབང་དངོས་གྲུབ་ལགས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། བལ་ཡུལ་གྱིས་ཐའེ་ཝན་དང་བོད་སྐོར་གནས་ཚུལ་ཕྲན་བུ་བཀོད་ཀྱང། རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱ་གི་ཡོད་ལུགས་བལ་ཡུལ་གྱི Kathmandu dot com ཞེས་པའི་བལ་ཡུལ་གྱི་གསར་ཤོག་དེའི་རྩོམ་སྒྲིག་པ Biswas Baral ལགས་ཀྱིས་དཔྱད་བརྗོད་རྩོམ་ཡིག་ཞིག་སྤེལ་བའི་ནང་བརྗོད་འདུག་དེ་བཞིན་ཁོང་གིས་རྒྱ་ནག་གི་གནོན་ཤུགས་ལ་བརྟེན་ནས་ད་བར་བལ་ཡུལ་གྱིས Rashtriya Samachar Samiti། དང The Rising Nepal། གསར་ལས་ཁང་སོགས་ཀྱིས་རྒྱ་ནག་གི་མི་འདོད་པའི་གནས་ཚུལ་བཀོད་སྤེལ་བྱ་རྒྱུ་དེ་མཚམས་འཇོག་བྱས་ཡོད་པ་དང། རྒྱ་ནག་གིས་བལ་ཡུལ་གཞུང་གི་སྒེར་གྱི་གསར་འགྱུར་ལས་ཁང་ཁག་ལའང་རྒྱ་ནག་ལ་འདོད་པ་མེད་པའི་གནས་ཚུལ་རིགས་བཀོད་སྤེལ་བྱ་སྐབས་ཞིབ་བཤེར་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་ཡིན་པར་བརྗོད་བཞག

གནས་ཚུལ་དམིགས་བསལ་དེ་འདྲ་ལྟ་བུ་གལ་ཆེ་ཡོད་མ་རེད་ཡིན་ན་དེ་ནི་ད་རྒྱ་མི་ཁོ་རང་ཚོ་གི་གསར་ཤོག་དེ་ཚོ་ལ་སྒང་ག་ལ་ཁོ་རང་ཚོ་གི Influence ཡག་པོ་ཡོད་རེད་ཨ་ནི Editor མང་ཆེ Editor དེ་ཚོ་ཁོ་རང་ཚོ་གི་དེ་དངུལ་འདེབས་སྤྲད་ཡག་མ་བྱས་ནི་ཁོ་ཚོ་དམར་ཤོག་དེར་དགའ་མཁན་གྱི Editor ཁ་ཤས་ཅིག་ཡོད་རེད་དེ་ཚོ་དེ་བྱས་ཨ་ནི་དེ་བྱེད་དུས་ག་ལ་ཁོ་རང་ཚོ་ནི་ཚགས་པར་ལས་ཁུངས་དེ་ཚོ་རོགས་པ་འདྲ་བྱས་ཅིག་བྱེད་དུས་ག་ལ་ད་དེའི་བོད་པ་རང་རེད་ཟེར་ནི་གསར་འགྱུར་དེ་མགོ་ནས་ཐོན་གི་མ་རེད་ཡིན་ན་དེ Reprint དེ་ཁོ་ཚོ་ག་དུས་ན་བྱེད་བསྡད་ཡོད་རེད།

དེ་མ་གཏོགས་ཅིག་ལ་བོད་ཀྱི་གནས་ཚུལ་དང་བོད་དེ་འདི་འདྲའི་བྱེད་དུས་ག་ལ་ཁོ་རང་ཚོ་གི་ད་ལྟ་རྒྱ་མི་ཡིན་པའི་གཞུང་གི་བོད་རང་སྐྱོང་ལྗོངས་གཞུང་དེ་ཚོ་གི TV དང་དེ་ཚོ་སྐད་བཏང་ཆོག་ཅིག་ཡོད་རེད་བ། དེ་ཚོ་དེ་ཚོ་ཁོ་རང་ཚོ TV ནང་ལ་བསྟན་གྱི་རེད་འདི་མ་གཏོགས་ད་ལྟ་འདི་སྤྲུལ་ཁམས་པའི TV ཅིག་འདི་གར་ས་གངས་ཅན་གར་ས་ཅིག་ཟེར་ཡོད་བ།

ཡང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན Kathmandu Post Dot Com ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཉེ་བའི་ཆར་བལ་ཡུལ་གྱིས་སིང་ག་པུར་ནང་ལ་རྟེན་གཞི་བྱས་པའི་རྒྱ་ནག་གི TikTok སྤྱི་ཚོགས་དྲ་རྒྱ་བཀག་འགོག་བྱས་པར་རྒྱ་ནག་གིས་བལ་ཡུལ་ལ་སྐྱོན་བརྗོད་བྱས་ཡོད་པ་དང་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་དེ་བཀག་འགོག་བྱ་དགོས་དོན་ནི་རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བའི་ཐོག་ནས་མིན་ལུགས་འགྲེལ་བརྗོད་གནང་ཡོད་པ་དང།

ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་ཨ་རིའི་མི་ནི་སོ་ཊ་མངའ་སྡེ་ནང་ས་གནས་གཞོན་ནུ་ལྷན་ཚོགས་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྲུང་བརྩི་ཞུས་པའི་གནད་དོན་དང་བྱང་ཨ་རིའི་ནང་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་གྲོས་ཆོད་སོགས་ཀྱི་ཐད་ལ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཐོག་མར་ང་ཚོའི་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་དང་སྦྲགས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་རིང་འཚོ་ལུས་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ཉེ་ཆར་རང་བྱང་ཨ་མི་རི་ཀའི་འགན་འཛིན་ལྷན་ཚོགས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ལ་བསྐོང་ཚོགས་གནང་ཡོད་རེད་དེ། རྣམ་པ་ཚོས་དབུས་རྒྱུན་གྱི་ཚོགས་གཙོ་དང། དྲུང་ཆེ། རྣམ་པ་གཉིས་ཕེབས་འདུག་ག་འདིའི་གཙོ་བོ་འདྲ་ཆེ། གྲོས་ཆོད་ག་རེ་བཞག་གནང་ཐུབ་ཡོད་ན་ཨ་ནི་ཡང་ས་གནས་ཡན་ལག་ག་ཚོད་ཀྱི་ཚོགས་བཅར་བ་མཉམ་ཞུགས་གནང་ཡོད་ན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་བྱང་ཨ་རིའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་འདི་སྒྲིག་གཞིའི་དགོངས་དོན་ནང་བཞིན་བྱས་བྱས་ནས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ལ་བསྐོང་ཚོགས་ཞུས་པ་རེད་འདིའི་རྒྱལ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་དགུ་བཅུ་བཅུ་གཅིག་ཉིན་གྲངས་གསུམ་གྱི་རིང་ལ་ཨ་ནི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོ་དང་དྲུང་ཆེ་ང་གཉིས་ཆེད་མངགས་ཨ་ནི་རྒྱ་གར་རྡ་རམ་ས་ལ་ནས་ཚུར་ཡོང་བྱས་ནས་བསྐོང་ཚོགས་ཞུས་བཞག་པ་བཅས་དང་ཨ་ནི་ཚོགས་འདུའི་ནང་ལ་དངོས་སུ་བཅར་བ་དེ

ཨ་ནེ་བརྟན་བཞུགས་ལྟ་བུ་དང་ཨ་ནེ་རིགས་གཅིག་དགོས་ངེས་ཅན་གྱི་སློབ་ཕྲུག་རྣམས་ལ་སློབ་ཡོན་ཕུལ་ཡས་ཀྱི་དེ་འབྲེལ་གྱི་ཐོག་ནས་ཀྱི་གྲོས་ཆོད་གཏན་འབེབས་བྱེད་ཐུབ་ཡོད་རེད་ད་དེ་ག་ནང་བཞིན་གྱི་བོད་ནང་ལོགས་ལ་ད་ལྟའི་ཆ་ལ་ཛ་དྲག་གི་གནས་སྟངས་ལ་དམིགས་པའི་ཀྱི་ལྷག་པར་དུ་ཡང་དགྲ་བོ་རྒྱ་དམར་གཞུང་གིས་གཅིག་བོད་པའི་ཆོས་དད་རིག་གཞུང་སྐད་ཡིག་ཨ་ནེ་རྩ་བརླག་བཏང་ཡས་རེད་དེ་ནང་བཞིན་གྱི་བཅའ་སྡོད་སློབ་གྲྭ་འདི་རིགས་ཀྱི་ཚང་མ་ལོགས་མཚམས་འཇོག་ཡོང་ཡས་ཀྱི་ཐོག་ལ་ཨ་ནེ་རིགས་གཅིག་གི་གཞི་རྒྱ་ཆེ་བའི་ལས་འགུལ་གཅིག་གི་དབུས་ཀྱི་སྣེ་ཁྲིད་འོག་ནས་ཁྱབ་ཁོངས་སོགས་ཀྱི་ས་གནས་ཚང་མའི་ནང་ལོགས་ལ། ཉིན་བརྒྱ་དུས་གཅིག་ལ་སྤེལ་ཡས་ཅིག་དེ་འདྲས་ཞིག་ད་གང་བྱས་རྒྱ་ནག་གཞུང་གིས་དེ་འདྲས་ཀྱི་མི་རིགས་རྩ་མེད་ཀྱི་ཨ་ནི་སྲིད་ཇུས་ཁག་མཚམས་འཇོག་བྱེད་དགོས་ཡོད་ཟེར་ཅིག་ད་འདི་ལ་ཨ་ནི་འགོག་རྒོལ་གྱི་ཆེད་དུ་ང་ཚོའི་ངོས་ནས་ཀྱི་ནི་གཞི་རྒྱ་ཞེ་ཆེ་བའི་ལས་འགུལ་སྤེལ་ཡས་རེད། ཨ་ནི་འདི་ནས་ནི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོས་པའི་གི་ཆབ་སྲིད་བཙོན་པ་ཡོངས་རྫོགས་ཨ་ནི་ཅིག་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཀྱི་གློད་གྲོལ་བཏང་ཡས་ཀྱི་ཐོག་ལ་ཨ་ནི་ཅིག་དེ་ག་ནང་བཞིན་བྱས་ཅིག་ནི་ལས་འགུལ་གཞི་རྒྱ་ཆེ་བ་དང་ལྷག་པར་དུ་ཡང། ཨ་ནི་གཅིག་གི་ཁྲིམས་རང་གི་ཐོག་ནས་ཀྱི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གློད་གྲོལ་ཡོང་ཐབས་ཀྱི་ཐོག་ལ་དེའི་གི་ཐོག་ལ་འབད་བརྩོན་ཁྲིམས་གཏུག་གི་ཐོག་ལ་ག་འདྲས་སུ་འབད་བརྩོན་གནང་དགོས་ཡོད་མེད་དེ་འདྲས་གི་ཐོག་ནས་གྲོས་ཆོད་གཏན་འབེབས་བྱས་ཐུབ་པ། ད་འདི་ནས་ནི་བོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ག་འདྲས་སྤྱི་དང་ད་ལྟའི་ས་གནས་གཞོན་ནུ་ཚང་མས་ཀྱི་འགན་གཞན་བཞེས་བྱས་ནས་ཨ་ནི་སྐད་ཡིག་དང་འབྲེལ་བའི་ཀྱི་ལས་འགུལ་མང་དག་ཅིག་སྤེལ་དང་སྤེལ་མུས་རེད་ད་འདི་ཙམ

ཨ་ནི་གཅིག་གི་གཞོན་ནུའི་ཁང་པ་གཅིག་ཨ་ནི་བུད་ཟིག་ཡོང་བ་ད་འདི་ཡི་གི་དབུས་དང་ས་གནས་ཚང་མས་འགན་འཁྱེར་བྱས་ནས་ནུས་པ་སྤུངས་ཡ་ཁ་འདྲི་འདི་འདྲའི་གཙོ་བྱས་བྱས་ནས་ད་རེས་གྲོས་ཆོད་གནད་འགག་ཆེ་བ་དེ་འདི་འདྲའི་ཆགས་བསྡད་ཡོད་ཞུས་ཡིན།
ལགས་སོ། ཨ་ནི་ཉིད་རང་ཚོགས་གཙོ་ལ་དོགས་འདྲི་ཞུ་ཡས་ཅིག་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གོ་སྟོན་ལ་བརྟན་བཞུགས་ཕུལ་ན་ཡང་སོང་ཕྱི་ལུགས་ཀྱིས་སྲུང་གི་ཡོད་རེད་ཡང་བོད་ལུགས་ཀྱིས་སྲུང་བ་ཡིན་ན་རྗེས་མ་ལོ་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཆགས་ཀྱི་ཡོད་པ

ཨ་ནི་ཀོང་བོ་ཀེ་ཨེར་ཏི་གང་བྱས་སྒྲིག་འཛུགས་འདི་ཡི་གི་ཐོག་མའི་བཙུགས་པའི་ཀྱི་བྱུང་རབས་ལས་ལྷག་པར་དུ་ཡང་སྒྲིག་འཛུགས་འདི་ཡི་གི་གལ་གནད་ཀྱི་སྒང་ལ་ཨ་ནི་གཅིག་གི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་འདི་ཡི་གི་གནད་འགག་དང། འདི་ཡི་གི་ཐོག་ནས་ཀེ་ཨེར་ཏི་གང་བྱས་ད་ལྟའི་གི་ལས་ཐོག་ཨ་ནི་གཅིག་དབུས་རྒྱུན་གཙོས་པའི་ས་རྒྱུན་ཚང་མ་ལོག་ལ་གང་བྱས་སེམས་ཤུགས་མ་ཆག་པ་བྱས་ཅིང་འཐབ་རྩོད་ཀྱི་ལས་འགུལ་ནང་ལོགས་ལ་འགན་མུ་མཐུད་ནས་འཁྱེར་དགོས་ཀྱི་ཡོད་པའི་ཀེ་ཨེར་ཏི་གཅིག་གི་བཀའ་སློབ་ཟབ་མོ་ཕེབས་ཡ། ཨ་ནི་དེ་ནང་བཞིན་གྱི་སྒྲིག་འཛུགས་ཀྱི་འདས་པའི་གི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་ཀྱི་གང་ཅི་སྤོབས་པ་ཞིག་བྱས་ཐོག་ནས་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ད་ལྟའི་བར་དུ་ཕྱག་ལས་གནང་བའི་གི་སྤོབས་པ་ཞིག་བྱས་ཐོག་ནས་ཀྱི་མུ་མཐུད་མདུན་སྐྱོད་བྱེད་ཅིང་ཕྱག་ལས་གནང་དགོས་ཀྱི་གནད་འགག་སྒང་ལ་དགོངས་པ་བཀའ་སློབ་སྩལ་གནང་ཡོད་རེད། ཨ་ནི་དེ་ནང་བཞིན་གྱི་དམིགས་བསལ་སྐུ་མགྲོན་གཉིས་གཅིག་དེ་ད་ལྟ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐོག་མའི་དབུས་རྒྱུན་དང་བོད་རང་བཙན་འཐབ་རྩོད་པ། ཨ་ནི་དེ་ནང་བཞིན་གྱི་མཁས་དབང་འཇམ་ནོར་ལགས་ང་ཚོས་དེ་འདྲའི་ཞུས་ཡོད་རེད། འཇམ་ནོར་ལགས་ཀྱིས་ཨ་ད་གང་ཅི་གཞོན་ལྷན་ཚོགས་སྒྲིག་འཛུགས་ཐོག་མར་བཙུགས་པའི་སྐབས་ཀྱི་བརྒྱུད་རིམ་དེ་ད་ག་ནང་བཞིན་གྱི་འདི་ནས་ནས་ཨ་ནི་ཅིག་སྒྲིག་འཛུགས་ཀྱི་ལས་དོན་གྱི་ཐོག་ནས་རྒྱལ་ཁབ་ཕན་ཚུན་ལ་ག་ཚོད་ཅིག་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱིས་འབྲེལ་བ་འཇོག་ཐུབ་པ་རེད་ད་ག་ནང་བཞིན་གྱི་གཞོན་ལྷན་ཚོགས་སྒྲིག་འཛུགས་གཞི་རྒྱ་ཆེ་བའི་ཀྱི་ལས་དོན་གྱི་ཐོག་ནས་ཨ་རི་ཅིག། གྲུབ་འབྲས་སོན་པ་རེད། འདིའི་ཐོག་ལ་འདས་པའི་ལོ་རྒྱུས་གསུངས་གནང་ཡོད། ད་མ་འོངས་ལས་དོན་བྱེད་ཕྱོགས་ཐོག་ནས་གཞོན་ནུའི་ངོས་ནས་ད་གང་ཅི་ཅིག་གི་བོད་རང་བཙན་འཐབ་རྩོད་དང་འབྲེལ་བའི་ལས་འགུལ་ཁག་གཅིག་ཤུགས་ཆེ་རུ་ག་འདྲ་བཏང་དགོས་ཡོད་མེད་འདིའི་གི་དུས་དང་མཚུངས་པའི་གི་དྲ་བ་ཡང་ཞུ་ལ་གོ་གླེང་གི་ཐོག་ནས་གི་ལས་འགུལ་ག་འདྲ་ག་འདྲ་སྤེལ་དགོས་ཡོད་མེད་འདིའི་གི་ཐོག་ལ་བཀའ་སློབ་ལམ་སྟོན་ཕེབས་ཡོད་རེད་ད་ག་ནང་བཞིན་གྱི་དམིགས་བསལ་སྐུ་མགྲོན་གཞན་གཅིག་དེ་གཞོན་ནུ་ལྷན་ཚོགས། གི་དབུས་རྒྱུན་ཟུར་པ་དང་ད་ལྟའི་ཆར་བྱང་ཨ་རི་གི་སྐུ་ཚབ་དོན་གཅོད་ཁང་གི་ད་ལྟ་དེ་ནིའུ་ཡོག་གི་བོད་འབྲེལ་མཐུད་པ་ཨ་ནི་སྐུ་ངོ་ཀུན་དགའ་བཀྲ་ཤིས་ལགས་ཆགས་བསྡད་ཡོད་རེད་ཨ་ནི་སྐུ་ངོ་ཆ་མཚོན་པའི་མི་དང་མཛད་སྒོར་དངོས་སུ་ཆ་ལག་ཡིན་པའི་གནས། དེའི་ཉིན་མོ་ད་ལྟ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་དགུ་ཡི་ཉིན་ནིའུ་ཡོག་ནི་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་གཟེངས་རྟགས་འབུལ་བཞེས་གནང་བའི་ཀྱི་མཛད་སྒོ་སྐོང་ཚོགས་གནང་ཡོད་དུས་ཙམ་པ་ལ་ཨ་ནི་ང་ཚོའི་དབུ་འབྱེད་མཛད་སྒོ། ཨ་ནི་ཅིག་གི་ཚོགས་སྤྲོས་པའི་ཡི་གེ་མང་དེ་ནས་ནི་གོང་མ་མ་མཛད་སྒོར་ཞིབ་ཏུ་སྦྱང་དགོས་ཡི་གེ་དེ་འདྲའི་གི་གནས་སྟངས་ཆགས་པ་རེད། ད་ག་ནང་བཞིན། ཅིག་བྱང་ཨ་མི་རི་ཀའི་བར་ལ་འགན་འཛིན་ལྷན་ཚོགས་གྲུབ་པའི་རྗེས་ལ་ཡ་ད་ལྟའི་ཆར་ལ་ནུབ་ཀྱི། མི་ནི་སོ་ཏྲའི་མངའ་སྡེའི་ནང་ལ་ཕེབས་གནང་འདུག་ག་ལགས་དེ། དོན་དག་ག་རེའི་ཐོག་ལ་ཕེབས་ཡིན་ན་ཨ་ནི་ད་ལྟ་བར་དུ་ཡང་ཉི་མ་གཉིས་གསུམ་གྱི། དེའི་སྐབས་ལ་རྣམ་པ་ཚོས་ཡང་ག་རེ་ག་རེ་གནང་ཡོད་པ་ཡིན་ན།
ལགས་ཨ་ནི་ད་ལྟ་མི་ནི་སོ་ཏྲ་དེ་མི་ནི་སོ་ཏྲའི་ས་གནས་གང་ཅི་དབུ་བརྙེས་ཀྱི་རང་ལོ་ཉི་ཤུ་རྩ་ལྔ་འཁོར་བའི་གི། དུས་ཆེན་ཆགས་བསྡད་ཡོད་རེད་དེ་ཡིན་དུས་འདི་མི་ནི་སོ་ཏ་ས་གནས་ཀྱིས་མགྲོན་འབོད་གཞི་བཟུང་བྱས་རྗེས་ནས་ཨ་ནི་སྤྱི་ཁྱབ་དྲུང་ཆེ་ང་གཉིས་ཏེ་ས་གནས་ས་ཐོག་བཅར་བ་ཡིན་ད་དེ་མི་ནི་སོ་ཏ་ས་གནས་བཙུགས་ནས་བྱས་རྗེས་ས་གནས་དེ་བཙུགས་རྗེས་བྱས་རྗེས་ནས་ས་གནས་གཞོན་ནུ་ལོ་ཉི་ཤུ་རྩ་ལྔ་འཁོར་བའི་གིས་ད་དུས་དྲན་འདི་འདྲའི་གི་ལས་རིམ་ཅིག་སྲུང་བརྩི་ཐོག་ནས་ཀྱི་ང་ཚོ་བཅར་བསྡད་ཡོད་ཞུས་ཡིན་ལགས། ལགས་སོ་ཨ་རྣམ་པ་ཚོས་ཕ་གི་ལ་ཡང་ཅིག་ས་གནས་གཞོན་ནུ་གི་ལས་དོན་སྤེལ་ཕྱོགས་དང་དེ་གའི་ཐོག་ལ་ཡང་ཐུགས་སྣང་བྱུང་ཡོད་ཀྱི་རེད་པ་ཨ་ནི་ད་ལོ་ཉི་ཤུ་རྩ་ལྔ་ཟེར་དུས་ཨ་ནི་དུས་ཡུན་རིང་པོ་རེད་དེ་འདྲ་སོང་ཙང་ཕ་གི་གི་ད་ཁོང་རྣམ་ཚོ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་དོན་སྤེལ་ཕྱོགས་ཐོག་ལ་གཟིགས་ཚུལ་ག་འདྲ་འདྲ་བྱུང་གནང་སོང།
ད་མི་ནི་སོ་ཏྲ་དེ་བྱང་ཨ་རིའི་བོད་མིའི་འདུས་སྡོད་ཀྱི་ས་གནས་ནང་ལོགས་ནས་ས་གནས་ཆེ་ཁག་ཅིག་རེད་བོད་གཞོན་ལྷན་ཚོགས་ཆ་མཚོན་མེད་མེད་ན་རྒྱ་གར་གྱི་ཁྱབ་ཁོངས་ནང་གི་ས་གནས་ཆེ་ཁག་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་འདས་པའི་ཀྱི་ལོ་ཉི་ཤུ་རྩ་ལྔ་འདིའི་ནང་ལོགས་ལ་མི་ནི་སོ་ཏའི་ཀྱི་ས་གནས་གཞོན་ནུའི་རྒྱུན་ལས་རིམ་པ་དང་ཚོགས་མི། མང་ཚོགས་ཀྱི་ཐོག་ནས་ཀྱི་རྒྱབ་སྐྱོར་བརྟེན་བྱས་ནས་སྒྲིག་འཛུགས་འདིའི་ཀྱི་ཁྱབ་ཁོངས་ས་གནས་དེ་ཚགས་ཚུད་ཐག་ཆོད་རེད་དེ་ཡིན་དུས། གང་ཅི་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ཁྱབ་ཁོངས་ཀྱི་ས་གནས་གཅིག་ལོ་ཉི་ཤུ་རྩ་ལྔ་དང་རྗེའི་སྲུང་བརྩི་བྱས་ཐུབ་ཡས་འདིའི་ཀྱི། ང་ཚོའི་ངོས་ནས་ཀྱིས་བྱས་རྗེས་ཆེན་པོ་ཆེ་རུ་ངོས་འཛིན་ཞུས་ཏེ་ཡོད། དེ་ཡིན་དུས་སྐབས་དེའི་སྐབས་ཀྱི་ཚོགས་ཐོག་རང་གི་ཐོག་ནས་ཀྱི་ང་ཚོ་སྒྲིག་འཛུགས་དེ་ལ་ཕྱག་ལས་གནང་མཁན་གྱི་ས་རྒྱུན་ཟུར་པ་རྣམ་པ་རེད་ལས་ཐོག་གི་ས་རྒྱུན་རེད་ད་ག་རང་བཞིན་གྱི་མང་ཚོགས་མི་རེད་མང་ཚོགས་ཚང་མ་ལོག་ལ་ང་ཚོ་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་རྗེས་སུ་ཡི་རང་དང་བསྔགས་བརྗོད་ཞུ་ཡ་དང་ད་དེ་ནས་ནི་ང་ཚོའི་ངོས་ནས་ཀྱི་སྐུལ་མ་ཞུ་ཡ་དེ་ཇི་སྲིད་ཀྱི་བར་དུ་བོད་རང་བཙན་གྱི་བདེན་མཐའ་མ་གསལ་གྱི་བར་དུ་བོད་ཀྱི་གཞོན་ལྷན་ཚོགས་སྒྲིག་འཛུགས་དེ་དམིགས་རེད་ད་ག་རང་བཞིན་གྱི་བོད་ཀྱི་གཞོན་ལྷན་ཚོགས་ཀྱི་ཁྱབ་ཁོངས་སུ་གཏོགས་པའི་ཀྱི་མི་སུ་དང་ས་གནས་ཆ་མཚོན་མེད་པའི་ནང་ཀྱི་མུ་མཐུད་ནས།

མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཨ་རུ་ན་ཅལ་མངའ་སྡེའམ་མོན་ཡུལ་གྱི་རིག་གཞུང་ལྟེ་གནས་ཁང་དང་མགྲོན་ཁང་དབུ་འབྱེད་གནང་བ་དང་འབྲེལ་བའི་སྐོར་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན།
རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང་མངའ་སྡེའི་ཆོས་རིག་ལས་ཁུངས་ཀྱི་དབུ་འཛིན་འཇམ་དཔལ་དབང་འདུས་ལགས་རྣམ་གཉིས་ཀྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་སྟེ་རེས་གཟའ་མིག་དམར་ཉིན་གནས་མཆོག་རྡོ་རྗེ་གདན་གྱི་རཱམ་མོར་ས་གནས་ལ་ཨ་རུ་ནཱ་ཅལ་མངའ་སྡེའམ་མོན་ཁུལ་གྱི་རིག་གཞུང་བསྟི་གནས་ཁང་དང་མགྲོན་ཁང་དབུ་འབྱེད་གནང་འདུག།

སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་སྐུ་བཅར་རྣམ་རྒྱལ་ཕན་བདེ་ལེགས་བཤད་གླིང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་མོན་ཡུལ་གྱི་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་བཅུ་པ་བསྟན་འཛིན་དབང་ཆེན་མཆོག་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་དྲུང་ཆེ་མཆོག་ཨ་རུ་ནཱ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་ཚེ་རིང་བཀྲ་ཤིས་མཆོག་ག་ཡ་ས་གནས་རྫོང་གི་ཆེས་མཐོའི་དཔོན་རིགས་རྣམས་དང་ཉེན་རྟོག་པ། དེ་བཞིན་གནས་མཆོག་རྡོ་རྗེ་གདན་གྱི་གྲོང་སྡེ་ལས་ཁུངས་ཀྱི་དཔོན་རིགས་རྣམས་སྐུ་མགྲོན་དུ་ཆེད་ཕེབས་གནང་འདུག་སྐབས་དེར་མོན་པའི་ཕོ་གཞོན་མོ་གཞོན་ཁག་ཅིག་ནས་མོན་ཡུལ་གྱི་རིག་གཞུང་འཁྲབ་སྟོན་གཟིགས་འབུལ་ཞུས་པའི་དུམ་བུ་ཞིག་གསན་རོགས་གནང། ཡང་དབུ་འབྱེད་ཀྱི་མཛད་སྒོ་དེའི་ཐོག་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་མངའ་སྡེ་འདིའི་རིག་གཞུང་བསྟི་གནས་ཁང་དང་མགྲོན་ཁང་གསར་རྒྱག་ཞུ་རྒྱུའི་ལས་གཞི་འདི་ནི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གོང་མ་ཁོང་གི་ཡབ་དམ་པ་རྡོ་རྗེ་མཁའ་འགྲོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་དགོངས་གཞིར་ཡོད་པའི་ལས་འཆར་ཞིག་ཡིན་པ་དང་ཁོང་གི་ཡབ་དམ་པ་མཆོག་གིས་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་མཆོག་ལ་རེ་སྐུལ་གནང་བ་ལྟར་ཁོང་གིས་མཇུག་སྐྱོང་གནང་སྟབས་དགོངས་ཞུས་ལས་འཆར་འདིའི་འབྲས་བུ་ཐོན་པ་ཞིག་ཡིན་སྐོར་འགྲེལ་བརྗོད་གནང་འདུག་ད་དུང་ཁོང་གིས་མུ་མཐུད་ནས་བཀའ་གནང་དོན།
ཝྷ་པེ་ཀཱ་ཧི་པུཇཱ་པཱར་ཀཱར་ནེ་ཀི་ལེ་ཝིནྟེརས་མེ་ཧཱ་ཟཱ་རོང་ཀེ་ཏེ་དཱད་མེ་ཝྷ་སེ་ཨེས་པིལགིམས་ལུ་ཝྷ་སེ་ཨ་ཏེ་ཧེ་ཨབ་ནཱ་ཨོར་ནཱ་ཅལ་པི་ཏེ་སེ།
ཨ་རུ་ནཱ་ཅལ་མངའ་སྡེའི་རིག་གཞུང་བསྟི་གནས་ཁང་དང་མགྲོན་ཁང་དེའི་ནང་དམངས་སྤྱོད་ཀྱི་ཉལ་ཁང་དང།

ཡང་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དུས་རྟག་ཏུ་མི་མང་སྤྱི་དང་ལྷག་དོན་དུ་མི་རབས་གསར་པ་ཚོས་དེང་དུས་ཀྱི་ཤེས་ཡོན་གྱི་མཉམ་དུ་རང་གི་སྐད་ཡིག་ལ་དོ་སྣང་བྱེད་དགོས་པའི་ལམ་སྟོན་བཀའ་སློབ་ཕེབས་པ་གཞིར་བཟུང་མོན་ཡུལ་ནས་ཀྱང་དེའི་ཐོག་འབད་བརྩོན་ཞུ་མུས་ཡིན་པ་དང་བོད་ཡིག་གི་དགེ་རྒན་གསར་བསྐོ་སོགས་གནང་བཞིན་ཡོད་སྐོར་གསུངས་འདུག། ཡང་རྒྱ་གར་བྱང་ཤར་མངའ་སྡེ་ཨ་རུ་ནཱ་ཅལ་གྱི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་བོད་དང་མོན་ཡུལ་གཉིས་བར་ལོ་སྟོང་ཕྲག་མང་པོའི་སྔོན་ནས་འབྲེལ་བ་ཡོད་སྐོར་བཀའ་གནང་དོན། བོད་དང་མོན་ཡུལ་གཉིས་བར་ལོ་སྟོང་ཕྲག་མང་པོའི་སྔོན་ནས་འབྲེལ་བ་ཡོད་པ་སྤྱི་དང་ལྷག་དོན་དུ་རྒྱལ་མཆོག་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག मेयू की तवांग खुला कुटुंबतांग ये अभी अपना फोर्टीन दलाई लामा का रीजन में भी चाइनीज ने जो तिब्बत में जो अटैक हुआ और अपना फोर्टीन दलाई लामा को अपना देश छोड़ के जो हिंदुस्तान में भारत में आने का जो प्रयास चला तो तिब्बत से वो हमारा तवांग क्षेत्र से ही वहाँ से होते हुए तब तो जाके दिल्ली और धर्मशाला में जाके पहुँचा है

རྒྱ་གར་དབུས་གཞུང་ནས་ཀྱང་ནང་ཆོས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་དེ་བཞིན་བདག་གཅེས་སྲུང་སྐྱོབ་ཞུ་རྒྱུའི་ཐད་མཐུན་འགྱུར་རོགས་རམ་གང་འཚམ་གནང་གི་ཡོད་སྐོར་གསུངས་འདུག་མཐའ་དོན་དུ་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ཨ་རུ་ནཱ་ཅལ་མངའ་སྡེའི་རིག་གཞུང་བསྟི་གནས་ཁང་དང་མགྲོན་ཁང་དབུ་འབྱེད་མཛད་སྒོར་ཕེབས་པའི་སྐུ་མགྲོན་རྣམས་ལ

སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེ་མཆོག་དབུས་པའི་རིན་པོ་ཆེ་རྣམ་པ་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲུང་ཆེ་རྣམས་ཆེད་ཕེབས་གནང་བ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བྱིན་རླབས་མངའ་སྡེའི་རིག་གཞུང་བསྟི་གནས་ཁང་དང་མགྲོན་ཁང་ལ་དངོས་སུ་བྱུང་བའི་ཚོར་བ་སྐྱེས་པ་དང་ཁོང་རྣམས་བསོད་བདེ་ཆེན་པོ་ཡིན་པའི་སེམས་ཚོར་བྱུང་སྐོར་སོགས་གསུངས་འདུག། ཡང་ཁོང་གིས་ད་རེས་ཨ་རུ་ན་ཅལ་མངའ་སྡེའི་གཞུང་གིས་གནས་སྐོར་བ་དང་ཆོས་ཞུ་བ་རྣམས་ཀྱི་ཆེད

ཨུ་ཏར་ཁཱན་དང་ལ་དྭགས་བཅས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པའི་མངའ་སྡེ་ཁག་གིས་ཀྱང་གནས་མཇལ་བ་དང་ཆོས་ཞུ་བ་རྣམས་ལ་མཐུན་རྐྱེན་དེ་ལྟར་སྦྱར་རྒྱུར་མངའ་སྡེ་སོ་སོའི་སྤྱི་ཁྱབ་བློན་ཆེན་རྣམས་མཇལ་འཕྲད་ཞུས་ནས་འབོད་སྐུལ་ཞུ་རྒྱུ་ཡིན་སྐོར་གསུངས་པ་དང་སྦྲགས་མཛད་སྒོར་ཆེད་ཕེབས་གནང་བའི་སྐུ་མགྲོན་ཡོངས་ལ་ཐུགས་རྗེ་ཆེ་ཞུས་གནང་འདུག། དུས་ནི་ཅན་ཆབ་སྟོང་གི་ས་གནས Many Many Congratulations और आप सभी लोगों का बहुत बहुत धन्यवाद། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་སྟེ་རེས་གཟའ་ལྷག་པའི་ཉིན་གནས་མཆོག་རྡོ་རྗེ་གདན་གྱི་མ་ཧཱ་བོ་དྷི་རིག་གཞུང་བསྟི་གནས་ཁང་གི་ཚོགས་ཁང་ནང་འཚོགས་པའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ཚོགས་ཆེན་གྱི་དབུ་འབྱེད་མཛད་སྒོའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་མཛད་ནས་བོད་ཀྱི་ཆོས་རྒྱལ་རྣམ་པའི་སྐུ་དྲིན་ལ་བརྟེན་ནས་བཀའ་འགྱུར་དང་བསྟན་འགྱུར་རྣམས་བོད་ཀྱི་སྐད་ཡིག་ཐོག་ཡོད་པ་དང་བོད་ཀྱི་ཐུན་མོང་མ་ཡིན་པའི་གཞན་ལ་ཕན་པ་བསྒྲུབ་རྒྱུའི་བོད་ཀྱི་རིག་གཞུང་རྩ་ཆེ་དེ་བརྒྱུད་ནས་ས་གོ་ལ་འདིའི་སྟེང་གི་སྐྱེ་འགྲོ་ཀུན་ལ་ཕན་པ་སྒྲུབ་ཐུབ་པའི་ནུས་པ་ལྡན་ཡོད་སྐོར་སོགས་བཀའ་སྩལ་གནང་མཛད་པ་མ་ཟད་ཚང་མས་རང་རང་སོ་སོའི་སེམས་འདུལ་ནས་གཞན་ཕན་གྱི་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་དོན་ལ། ད་ག་འདྲ་རང་གི་སེམས་རྒྱུད་འདུལ་བའི་ཐོག་ནས་གཞན་ལ་ཨེ་ནི་ཁོ་དངོས་ཤུགས་བརྒྱུད་གསུམ་ནས་ཕན་ཐོགས་ཡོང་ཐུབ་ཡག་བྱེད་དགོས་པ། རང་གི་སེམས་མ་ཐུལ་བར་གཞན་ལ་ཕན་བཏགས་ཟེར་མཁན་དེ་གཅིག་གི་སྤྱོད་ངན་སོར་ཆགས་འགྲོ་ཞིག་དེ་འདྲ་ཡིན་དུས་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་དེ་ཆོས་གྲོགས་ཚང་མ་ལ་དགོངས་པ་བཅངས་ཨེ་ནི་ཚེ་འདི་ཙམ་མ་ཟད་པའི་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡ་ཞེས་དངོས་གནས་དྲང་གནས་ཀྱི་གཞན་ཕན་སྒྲུབ་བསམ་པ་ཞིག་གི་སེམས་ཤུགས་སྐྱེ་ཡ་དེ་བློ་སྦྱངས་ན་ཡོང་གི་འདུག་བ། ང་དེ་མདོ་སྨད་ནས་སྐྱེས་པའི་ཨ་མདོ་ཕྲུ་གུ་ཞིག་རེད་ཨེ་ནི་ཁོ་རིམ་པས་རིམ་པས་ཀྱི་དཔེ་ཆ་སྐོར་ཞིག་བལྟས་ཨེ་ནི་དེ་ནས་བྱང་ཆུབ་ཀྱི་སེམས་ལ་བསམ་བློ་སྐོར་ཞིག་བཏང་ཡོང་དུས་སེམས་ལ་བཟོ་ལྟ་དེ་འདྲ་ཞིག་སླེབས་ཡོང་གི་འདུག་བ་ས་དེ་འདྲ་ཡིན་དུས་ཁྱེད་རང་ཚང་མ་ལོག་གི་ད་ལྟ་བྱང་ཆུབ་ཀྱི་སེམས་ཀྱི་ལྟ་སྟོང་ཉིད་ཀྱི་ལྟ་བ་ལ་ཡ་ག་ཚོད་ཐུབ་ཐུབ་ཀྱི་དགོངས་པ་ཡག་པོ་བཞེས་ཤོག་བ་ད་དེ་དེ་བསྟན་པའི་ཞབས་འདེགས་འདི་རེད། ད་གཞན་ལ་ཕན་ཐོགས་བྱེད་ཡ་དེ་འདི་ཐོག་ནས་ཡོང་གི་རེད། ཨ་ནི་འཛམ་བུ་གླིང་འདི་སྒང་གི་གཅིག་གི་པཱ་ལིའི་ཆོས་བརྒྱུད་དང་ལེགས་སྦྱར་གི་ཆོས་བརྒྱུད་བྱས་འདི་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ད་ཚང་མ་སྙིང་པོ་དེ་འདིར་བྱང་ཆུབ་སེམས་སྒོམ་ཡ་དེ་གཙོ་བོ་རེད། ཨ་ནི་སྔགས་ཀྱི་ཉམས་ལེན་ཞིག་བྱེད་དགོས་དེ་ཡིན་ནའི་སྔགས་ཀྱི་ལྷ་སྒོམ་སྔགས་བཟླས་བྱ་གལ་ཆེན་པོ་རེད་དེ་བྱང་ཆུབ་སེམས་མེད་ན། བཟླས་བརྗོད་མང་ཡང་རུ་ཏྲར་སྐྱེ་ཞེས་གསུངས་པ་ནང་བཞིན། སྔགས་ཞེ་པོ་བགྲངས་ཏེ་ཨེ་ནི། གདོང་འདྲེ་ལ་སྐྱེ་ཡ་རོགས་ཞིག་མ་གཏོགས། གཞན་ཕན་ཐོགས་མཁན་མི་འདུག་པ། གཙོ་བོ་བྱང་ཆུབ་ཀྱི་སེམས་བསྒོམ་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད།
སོགས་ལམ་སྟོན་བཀའ་སློབ་སྩལ་གནང་མཛད་འདུག། ལྷན་ཚོགས་དེའི་ཐོག་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཀྱང་ཆེད་ཕེབས་གནང་སྟེ་བཀའ་སློབ་གནང་སྐབས་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་འདིར

གསུང་བཤད་མཇུག་བསྡོམས་གནང་འདུག། Long live His Holiness the Fourteenth Dalai Lama Thank you Jai Hind།
ཡང་ཉིན་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གི་ཡུམ་གཙོས་པའི་སྐུ་འཁོར་རྣམས་ལ་མཇལ་ཁ་བསྩལ་གནང་མཛད་སྐབས ྋགོང་ས་མཆོག་ཨ་རུ་ནཱ་ཅལ་མངའ་སྡེའི་ནང་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་སྐོར་ཁོང་གི་ངོ་དེབ་ཐོག་བཀོད་གནང་འདུག། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་གྲོགས་མོ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན།
ཟླ་འདིའི་ཚེས་ཉི་ཤུ་ལྔ་རེས་གཟའ་ཟླ་བའི་ཉིན་སྲིད་སྐྱོང་པད་མ་ཚེ་རིང་མཆོག་གིས་བོད་མིའི་གཏན་ཉིན་སློབ་གྲྭ་ཁག་གི་འགོ་ཁྲིད་ཟབ་སྦྱོང་གི་ཚོགས་བཅར་བ་རྣམས་དང། མ་ཧ་ར་ཇཱ་ས་ཡེ་ཇི་རཱའུ་གཙུག་ལག་སློབ་གཉེར་ཁང་གི་དགེ་སློབ་ཁག་ལ་བོད་མཐོ་སྒང་ནི་འཛམ་གླིང་རང་བཞིན་གྱི་གལ་གནད་སྐོར་གསུང་བཤད་གནང་སྟེ་བོད་མིའི་རང་དབང་འཐབ་རྩོད་དང་བཙན་བྱོལ་བོད་མིའི་དམངས་གཙོའི་འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་ཐད་གསུང་བཤད་གནང་ཡོད་ཅིང། ཨེ་ཤེ་ཡའི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་བར་མཐུན་ལམ་གྱི་འབྲེལ་བ་དང་ལྷོ་ཤར་ཨེ་ཤེ་ཡའི་ས་ཁུལ་དུ་ཆུའི་དཀའ་ངལ་སེལ་ཐབས་སུ་བོད་རྒྱའི་རྩོད་རྙོག་དེ་མྱུར་དུ་སེལ་ཐབས་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་གནང་སྟེ་འཚེ་མེད་ཞི་བའི་ཐབས་ལམ་དང། གྲོས་མོལ། མིང་དོན་མཚུངས་པའི་རང་སྲིད་རང་སྐྱོང་བཅས་ཀྱི་བརྒྱུད་བོད་ནང་རང་དབང་སླར་གསོ་ཡོང་ཐབས་བྱ་རྒྱུའི་སྲིད་བྱུས་ཐད་གསུང་བཤད་གནང་ཡོད་པ་རེད། ཉེ་ཆར་ཨ་མི་རི་ཀས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ལ་ཉེས་ཆད་བཏང་བར་འཁོན་ལན་སློག་ཆེད་ཨ་མི་རི་ཀའི་བཟོ་ཚོང་ལས་ཁང Kharon དང་ཤིང་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་ཐེར་འདོན་གནང་མཁན་ཉམས་ཞིབ་པ་གཉིས་བཅས་རྒྱ་ནག་གིས་ཉེས་ཆད་གཏོང་རྒྱུའི་ཐོ་གཞུང་ནང་བཅུག་ཡོད་པ་རེད་འདུག། རེས་གཟའ་ཉི་མའི་ཉིན་མཚོ་སྔོན་ཞིང་ཆེན་གསེར་ཆེན་རྫོང་དུ་གློག་གི་ནུས་ཤུགས་བསྐྲུན་ཐུབ་པའི་གློག་ཤུགས Watt དུང་ཕྱུར་དགུ་ཡི་ཉི་ནུས་འོད་གློག་གི་ལས་གཞི་འགོ་འཛུགས་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ཉིན་གནས་ཚུལ་སྤེལ་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཐེ་ཝན་རྒྱ་ནག་ནས་ཁ་བྲལ་གྱི་བྱ་སྤྱོད་འགོག་རྒོལ་མཐའ་གཅིག་ཏུ་བྱ་རྒྱུ་ཡིན་ཟེར་བཤད་འདུག། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འདི་ལོ་ཕྱི་ཟླ་བཅུ་གཉིས་པའི་ནང་ལོ་རྒྱུས་ཐོག་ལ་བྱུང་མྱོང་མེད་པའི་གྲང་ངར་ཆེ་བའི་གནམ་གཤིས་ཐོན་ཏེ་གྲང་ཚད་ཀླད་ཀོར་འོག་གི་བཅུ་རུ་མར་ཆག་པའི་གནས་སྟངས་སུ་གྱུར་ཡོད་ཅིང་ལོ་རྗེས་མར་ཨེལ་ཉི་ཉོ་ཞེས་པའི་གནམ་གཤིས་ཀྱི་རླུང་ངར་འཁོར་རྒྱུག་གི་ཆ་མི་འདྲ་བའི་འོག་ནས་ད་དུང་ཚ་གྲང་རྒྱུན་ལྡན་དང་མི་འདྲ་བ་ཡོང་སྲིད་པ་གནམ་གཤིས་ཁྱད་མཁས་པ་ཚོས་སྔོན་བརྡ་བཏང་ཡོད་པ་རེད་འདུག། ཁེ་ན་ཌའི་གཞུང་གིས་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཁེ་ན་ཌའི་མི་སེར་གཉིས་ཀྱི་དཔལ་འབྱོར་གྱི་གཞི་རྟེན་ཚུགས་ཐབས་ཀྱི་ཆེད་དུ་དཔལ་འབྱོར་གྱི་གུན་གསབ་གནང་རྒྱུའི་གྲ་སྒྲིག་ཡོད་པ་རེད་འདུག། ཐའེ་ཝན་གྱི་སྲིད་འཛིན་འོས་མིའི་མདུན་བསྐྱོད་གནང་མཁན་གྱིས་ཐའེ་ཝན་ཕྱོགས་འགལ་ཆབ་སྲིད་ཚོགས་པས་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱས་ཡོད་འདུག། བོད་ཀྱི་མངའ་རིས་ཁུལ་དུ་ཧ་ལམ་ལོ་ངོ་ཁྲི་བཞི་ལྷག་སྔོན་དུ་མཚོ་བོད་ས་མཐོར་མིའི་རིགས་འཚོ་སྡོད་བྱེད་ཀྱི་ཡོད་པ་ར་སྤྲོད་ཐུབ་ཡོད་པའི་སྐོར་བཤད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན།